ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། ང་གི་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཅུ་གཉིས་པའི་ཚེས་ཉེར་བདུན་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གཉིས་པའི་ཚེས་བདུན། རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཀྱི་དམིགས་བསལ་སྲུང་སྐྱོབ་པ་ལྕམ་མེ་རི་ལོ་ལར་ལགས་ཀྱིས་དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས་ཆེད་འདོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་ཡིད་ཆེས་མེད་ཅེས་གསུངས་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གིས་བྲིས་པའི། ང་ཚོས་ལྷ་འབྲུམ་གླེང་སྐབས་གང་ཞིག་གླེང་གི་ཡོད་དམ་ཞེས་པའི་ཚན་པ་བཞི་བ། ཀུན་གཟིགས་པཎ་ཆེན་སྐུ་འཕྲེང་དྲུག་པ་དང། ལྷ་འབྲུམ་ཞེས་པའི་དུམ་བུ་བཞི་བ་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གི་ཐོ་ཡིན་ཞིང་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཀྱི

རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཅད་བསྐྱར་ཞིབ་ཐེངས་བཞི་བ་མཇུག་སྒྲིལ་གནང་ཕྱོགས་ཀྱི་ལས་དོན་ཚོགས་འདུའི་སྐབས་སུ། རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་གིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གླེང་སློང་གིས་དེ་དང་འབྲེལ་བའི་བསམ་འཆར་ཁག་ཁྱོན་བསྡོམས་པས་བཞི་བརྒྱ་དང་ཉེར་བརྒྱད་བཏོན་ཡོད་ཀྱང། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཀྱི་དམིགས་བསལ་སྲུང་སྐྱོབ་པ། ལྕམ་མེ་རི་ལོ་ལར་ལགས་ཀྱིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ། ཐེངས་འདིའི་རྒྱ་ནག་ཐད་ཀྱི་དུས་བཅད་བསྐྱར་ཞིབ་ཐད། དེ་སྔ་ལས་མི་འདྲ་བའི་ཚོགས་མི་རྒྱལ་ཁབ་མང་བས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་ཐུགས་འཚབ་ཡོད་པའི་སྐོར་གསལ་འདོན་གནང་བ་དེ་ནི་བཟང་ཕྱོགས་ཀྱི་རྣམ་འགྱུར་ཞིག་ཡིན་ནའང། དོན་དངོས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་དང་འབྲེལ་ནས། ཆེད་འདོན་བྱས་པའི་རྒྱབ་གཉེར་དགོངས་འཆར་རྣམས་ལག་བསྟར་བྱེད་པའི་ཡིད་ཆེས་མེད་ཅེས་གསུངས་ཡོད་པ་རེད་ལ། ཁོང་གིས་ད་དུང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་སྤྱི་ཟླ་བརྒྱད་པའི་ནང་དུ་རྒྱལ་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་སྡུག་སྦྱོང་དང་མནར་གཅོད་མུ་མཐུད་དུ་གཏོང་བཞིན་པ་དང། ལྷག་པར་དུ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་དགུ་མིང་འདོན་གྱིས་ཁོང་རྣམས་ལ་དམ་དྲག་ཧ་ཅང་བྱེད་བཞིན་པའི་གནད་དོན་ཐེར་འདོན་དང་འབྲེལ་མཉམ་འབྲེལ་རྒྱལ་ཚོགས་ནས་བོད་ནང་གི་དམ་དྲག་གི་སྲིད་ཇུས་དེ་མཚམས་འཇོག་དགོས་པ་མ་ཟད། བོད་ཀྱི་ཆབ་སྲིད་བཙོན་མ་གཙོ་བྱས་པའི་ཁོར་ཡུག་སྲུང་སྐྱོབ་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པའི་དགོས་འདུན་ཞིག་བཏོན་ཡོད་ནའང། རྒྱལ་ཚོགས་ཀྱི་རྟོག་ཞིབ་སྡེ་ཚན་གྱི་གནས་ཚུལ་རྩད་ཞིབ་དང་འབྲེལ་བོད་མི་དེ་དག་གི་གནས་སྟངས་ཁ་གསལ་བཟོ་དགོས་པའི་དགོས་འདུན་ལ་རྒྱ་ནག་གཞུང་གིས་ད་ལྟའི་བར་དུ་ལན་འདེབས་མེད་པ་དང། དེ་ཡང་རྒྱལ་ཚོགས་ཙམ་མ་ཡིན་པར་ཨ་མི་རི་ཀ་དང་ཡོ་རོབ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་གིས་ཀྱང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནད་དོན་དེ་དག་མུ་མཐུད་དུ་གླེང་སློང་དགོས་པའི་འགྲེལ་བརྗོད་གནང་ཡོད་པ་རེད། ཁོང་གིས། ད་དུང་རྒྱལ་ཚོགས་ཀྱིས་ལོ་མང་རིང་རྒྱ་ནག་ལ་དེ་དང་འབྲེལ་བའི་བྱ་སྤྱོད་མཚམས་འཇོག་དགོས་པའི་ཞུ་སྐུལ་ཐེངས་མང་གནང་ཡོད་ནའང། རྒྱ་ནག་གིས་མུ་མཐུད་དུ་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་རྣམས་ལ་མནར་གཅོད་སོགས་ཀྱི་བྱ་འགུལ་སྤེལ་བ་དེ་ནི་རྒྱུན་ལྡན་གྱི་བྱ་གཞག་ལྟ་བུ་ཞིག་ཏུ་གྱུར་ཡོད་པ་ཚང་མས་ཤེས་རྟོགས་ཡོད། དེ་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་རྣམས་ཀྱི་ཐད་གླེང་སློང་བྱ་རྒྱུར་དཀའ་ངལ་ཆེ་ཤོས་དེ་ནི། ཕྱི་ཕྱོགས་ནས་བོད་ནང་གི་གནས་ཚུལ་རྒྱུས་ལོན་བྱེད་ཐུབ་ཀྱི་མེད་པ་དེ་ཡིན་སྟབས། བོད་ཀྱི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་ཕྱག་ལས་གནང་མཁན་གྱི་རྒྱལ་སྤྱིའི་ཚོགས་སྡེ་ཁག་ནས་རྒྱལ་ཚོགས་ལ་འབྲེལ་བ་གནང་རོགས་ཞེས་གསུངས་ཡོད་པ་རེད། ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་ཤི་རི་ལང་ཀའི་ནང་ཕྱོགས་ཕེབས་ཐོག་མ་དེ་གནང་སྐབས། རྒྱལ་ཁབ་དེའི་མི་དམངས་རྣམས་ཀྱིས་གོང་ས་མཆོག་གི་ཆིབས་བསྒྱུར་ལ་འདོད་མོས་ཆེན་པོ་གནང་བཞིན་ཡོད་པའི་སྐོར་གསུངས་ཡོད་པ་རེད། ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེའི་ལས་འཁུར་བཞེས་པའི་རྗེས་སུ། ཕྱིའི་རྒྱལ་ཁབ་ཁག་ཏུ་ཕྱོགས་བསྐྱོད་ཐོག་མ་དེ་ཤི་རི་ལང་ཀའི་ནང་དུ་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ནས་མགོ་འཛུགས་གནང་ཡོད་པ་རེད། རིན་པོ་ཆེ་མཆོག། ཤི་རི་ལང་ཀའི་ནང་གི་མཛད་འཆར་གཙོ་བོ་དེ་ནི། ཁུལ་དེར་ཡོད་པའི་དགོན་པ་ཞིག་ཏུ་སྟོན་པ་བཅོམ་ལྡན་འདས་ཀྱི་རིང་བསྲེལ་ལོ་རྒྱུས་ཁུངས་ལྡན་ཡོད་པ་ཞིག་ཡོད་པ་དེར། རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང། དགོན་པ་དེ་ཉིད་ཟུང་འབྲེལ་གྱིས། གནས་དེར་ཚད་ལྡན་ཡིན་པ་མཚོན་ཆེད་ཀྱི་རྡོ་རིང་ཞིག་བཞེངས་འཆར་ཡོད་པ་དེའི། རྨང་རྡོ་འཇོག་པའི་མཛད་སྒོར་མཉམ་ཞུགས་གནང་རྒྱུ་དེ་ཡིན་པའི་སྐོར། རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས། ཕྱི་ཚེས་དྲུག་ཉིན་འདི་གའི་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་སུ་ལན་འདེབས་གནང་ཡོད་པ་རེད། ཤི་རི་ལང་ཀའི་ནང་གི་ནང་པའི་དབུ་ཁྲིད་མང་བོ་ཞིག་གིས་གོང་ས་མཆོག་ལ་དད་གུས་ཆེན་པོ་ཡོད་པ་བཞིན། ས་གནས་མང་ཚོགས་ཀྱིས་ཀྱང་གོང་ས་མཆོག་གི་ཆིབས་བསྒྱུར་ལ་འདོད་མོས་ཆེན་པོ་གནང་བཞིན་ཡོད་པ་རེད། ཡིན་ནའང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཤི་རི་ལང་ཀའི་རྒྱལ་ཁབ་ཏུ་ཆིབས་བསྒྱུར་གནང་རྒྱུ་དེ་རྒྱལ་ཁབ་དེའི་ཆབ་སྲིད་དང་དཔལ་འབྱོར་སོགས་ཀྱི་གནས་སྟངས་མང་བོར་འབྲེལ་ཏེ་ཡོད་པས་དེ་ཙམ་སྟབས་བདེ་བོ་མེད་ཀྱང་མུ་མཐུད་ནས་འབད་བརྩོན་གནང་བཞིན་ཡོད་པའི་སྐོར་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་མུ་མཐུད་དུ་གསུངས་ཡོད་པ་རེད། སྤྱིར་ཤི་རི་ལང་ཀའི་ནང་པའི་དད་ལྡན་པ་རྣམས་ཀྱིས་དེ་སྔ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱལ་ཁབ་དེའི་ནང་ཆིབས་བསྒྱུར་ཐད་འབད་བརྩོན་གནང་ཡོད་ཀྱང་རྒྱ་ནག་གཞུང་གི་གནོན་ཤུགས་ཀྱི་རྐྱེན་གྱིས་ད་ལྟའི་བར་ལམ་ལྷོང་བྱུང་མེད་པ་རེད། འཛམ་གླིང་གི་འབྲས་ནད་ཀྱི་ཉིན་མོར་བོད་ཀྱི་འབྲས་ནད་ཚོགས་པས་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་མདུན་ཐང་དུ་བོད་མིའི་སྤྱི་ཚོགས་སུ་འབྲས་ནད་ཀྱི་གོ་རྟོགས་སྤེལ་ཆེད་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་འཁོད་དོན། ཟླ་འདིའི་ཕྱི་ཚེས་བཞི་ཉིན་འཛམ་གླིང་འབྲས་ནད་ཀྱི་ཉིན་མོ་དང་བསྟུན་ནས་བོད་ཀྱི་འབྲས་ནད་ཚོགས་པས་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་མདུན་ཐང་དུ་བོད་མིའི་སྤྱི་ཚོགས་སུ་འབྲས་ནད་ཀྱི་གོ་རྟོགས་སྤེལ་ཆེད་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་ཞིག་སྤེལ་བའི་ཐོག་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་གདན་ཞུས་ལྟར་ཆེད་ཕེབས་ཀྱིས་དབུ་འབྱེད་དང་མཚན་རྟགས་བསྐྱོན་ཡོད་པ་རེད། མཚན་རྟགས་བསྡུ་རུབ་ཀྱི་སྤྱི་ཚོགས་ཞབས་ཕྱིའི་ལས་འགུལ་དེའི་དབུ་འབྱེད་ཐོག་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་ཆེད་ཕེབས་ཀྱིས་བོད་ཀྱི་འབྲས་ནད་ཚོགས་པའི་ངོས་ནས་བོད་མིའི་སྤྱི་ཚོགས་སུ་འབྲས་ནད་སྐོར་གྱི་གོ་རྟོགས་དང་འབྲས་ནད་བརྟག་དཔྱད་ཀྱི་ལས་འགུལ་སྤེལ་བར་བསྔགས་བརྗོད་གནང་བ་དང་ལས་གཞི་ཆེད་ལས་སྨན་པ་རེ་རེར་བསྔགས་བརྗོད་དང་མཉམ་དུ་ལས་གཞི་དབུ་འབྱེད་དང་མཚན་རྟགས་བསྐྱོན་ཡོད་པ་རེད། གཞན་ཡང་འབྲས་ནད་སྐོར་གྱི་གོ་རྟོགས་དང་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་དབུ་འབྱེད་ཐོག ྋསྐུའི་བླ་སྨན་ས་འདུ་ཚང་ཚེ་བརྟན་རྡོ་རྗེ་ལགས་དང། བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ཟུང་འབྲེལ་དྲུང་ཆེ་ཚེ་རིང་གཡུ་སྒྲོན་ལགས་སོགས་ཆེད་ཕེབས་གནང་ཡོད་པ་རེད། ཐེངས་འདིའི་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་ཐོག

རྒྱ་གར་གྱི་སྨན་ཁང་གྲགས་ཆེ་བ་ཁག་ཅིག་གི་མཐུན་འགྱུར་འོག་སྤེལ་བ་ཞིག་ཡིན་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། ལོ་འདིར་བོད་ལུགས་ཀྱི་ལོ་སར་ཉི་ཤུ་དགུ་ཆད་པའི་ཚབ་བྱེད་སྒོ་རྣམ་གཞག་ཁག་རྒྱུན་ལྡན་ལྟར་ཉི་ཤུ་བརྒྱད་ལ་བསྐྱངས་ན་འགྲིག་པའི་སྐོར་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ཀྱིས་གསུངས་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་བེས་བཞུགས་སྒར་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
འདི་ལོ་ཡོངས་གྲགས་བོད་རྩིས་གི་ནང་བོད་ལུགས་ལོ་སར་གྱི་ལོ་འགོ་འཛིན་སྐབས་ཉི་ཤུ་དགུ་ཆད་ཡོད་ནའང་ནམ་རྒྱུན་ལོ་སར་དང་འབྲེལ་བ་གི་བྱེད་སྒོ་རྣམ་གཞག་ཁག་སྟེ། དགུ་ཐུག་སྐོལ་བ་དང་དགུ་གླུད་འདོར་བ་གི་ཚུལ་དུ་ཁྱིམ་ཚང་གི་ཕྱི་ནང་གཙང་སྦྲ་བྱེད་པ། དགུ་འཆམ་དང་དགུ་གཏོར་འཕེན་པ་སོགས་ནི། བོད་ཚེས་ཉེར་བརྒྱད་ཀྱི་ཉིན་མོའི་ཞོགས་པ་ནམ་ལངས་ཀྱི་ཆ་གཉིས་པ་ནས་བཟུང་ཉི་ཤུ་དགུ་གི་ཚབ་ལ་རྩིས་ན་འགྲིག་བ་གི་སྐོར། བཞུགས་སྒར་དུ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་འགན་འཛིན་ཚེ་རིང་ཆོས་འཛོམས་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ང་ཚོས་གི་ད་ག་ཇེ་ཉི་ཤུ་དགུ་གི་ད་བྱེད་སྒོ་རྣམ་གསུམ་དེ་གའི་ཚང་མ་ནི་ཉི་ཤུ་བརྒྱད་ལ་ཡ་བྱེད་ན་ཆོག་གི་ཡོད་རེད་ད་རྒྱུན་དུ་གི་སྐད་ཆ་མ་རེད་ད་འདས་གི་ངོ་བོར་འདི་བྱས་པ་ཡིན་ན་ལོངས་སྤྱོད་གི་ཟས་ལོངས་སྤྱོད་བ་ལ་ཡ་གཅིག་མ་ཞིག་མེད་དུས་ད་འདི་བྱེད་དུས་ཚེས་ཉི་ཤུ་དགུ་དེ་ཚོགས་བརྫུའི་ཚབ་ཏུ་ཉི་ཤུ་དགུ་རང་ལ་རྩིས་བྱས་བྱས་ནས་ཉི་ཤུ་དགུའི་ཁ་ཆེ་བྱེད་སྒོ་རྣམ་གསུམ་དེ་གས་དེ་ཉི་མ་དེ་སྲུང་བརྩི་ཞུ་དགོས་རེད་བྱས་ནས་ཞུ་ཡ་ཡིན། ཡང་ཁོང་གིས་བོད་ལུགས་ལོ་སར་ནི་མི་ཐོག་གཅིག་གཉིས་ཙམ་མིན་པར་སྔར་ནས་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པ་གི་སྲོལ་རྒྱུན་གྱི་ངོ་བོ་བརྒྱུད་ནས་ཡོང་བར་བརྟེན། བོད་མི་ཚོས་སྲུང་བརྩི་གནང་རྒྱུ་ནི་རྒྱུ་མཚན་ལྡན་པ་དང་ལྷག་པར་ལོ་གསར་པ་གི་ནང་བཀྲ་ཤིས་པ་དང་ཕུན་སུམ་ཚོགས་པ་ཡོང་བ་གི་རྟེན་འབྲེལ་བསྒྲིགས་པར། ཉི་ཤུ་དགུའི་ཉིན་མོར་ལོ་གཅིག་གི་འགལ་རྐྱེན་བར་ཆད་ཚང་མ་སྔོན་དུ་བསང་བ་གི་ཐོག་ནས་མ་འོངས་བྱ་བ་ལམ་འགྲོའི་མདུན་བསུ་བ་གི་ཕྱིར་དུ། ཉི་ཤུ་དགུའི་ཉིན་མོའི་བྱེད་སྒོ་རྣམ་གསུམ་ཧ་ཅང་གལ་ཆེན་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་དེའི་ཉི་མ་དེ་ལ་ཡར་ལོ་གཅིག་གི་རྐྱེན་ངན་དང་གཅིག་གི་ལྟ་གཅིག་གི་འདི་གའི་ཆ་ཚང་གཅིག་གི་ལྟ་སྔོན་དུ་བརྫངས་པའི་ཐོག་ནས་ནི་མ་འོངས་ཀྱི་གཅིག་གི་བྱ་བ་ཟེར་ནས་མི་འདུག་ད་ལམ་འགྲོ་ཡག་པོ་གཅིག་མདུན་བསུ་ཡག་གི་འདི་བྱེད་དུས་ད་འདི་རྟེན་འབྲེལ་འདི་འདི་བྱེད་དགོས་ཡ་འདི་གལ་ཆེན་པོ་རེད་བསམ་གི་འདུག་འདི་གང་ཡིན་ཟེར་ན་ང་ཚོས་གི་འདི་རེད་བ། གཅིག་གིས་མི་ཐོག་གཅིག་གཉིས་མིན་པར་བྱས་ད་སྔ་ནས་ད་ད་བར་དུ་གང་ཡིན་ཟེར་ན་ང་རང་ཚོ་སྲོལ་རྒྱུན་རང་བྱས་བྱས་ནས་བརྒྱུད་ཡོང་བའི་གི་གནས་སྟངས་ཅིག་ཡིན་དུས་ད་ང་ཚོས་གི་སྲུང་བརྩི་བྱེད་དགོས་ཡ་དེ་ཁོ་གང་ཡིན་ཟེར་ན་རྒྱུ་མཚན་ལྡན་པ་ཅིག་ཆགས་ཀྱི་ཡོད་རེད། འགྲོ་ཕན་སྨན་རྩིས་ཁང་གིས་བོད་ལུགས་ཀྱི་ལོ་སར་ནི་བོད་ཀྱི་ཐུན་མོང་མིན་པ་གི་རྒྱལ་པོའི་ལོ་སར་གྱི་ངོ་བོར་བོད་ཟླ་དང་པོ་ནས་རྩིས་འགོ་བཟུང་ནས། མདུན་ལྕོག་སྟེང་འཇོག་རྒྱུའི་ལོ་ཐོ་དང་རྩིག་ངོས་སུ་སྦྱར་རྒྱུའི་ལོ་ཐོ། ལོ་ཐོ་བསྡུས་པ་སོགས་བོད་ཟླ་དང་པོ་ནས་འགོ་བཟུང་སྟེ་བཏོན་ཡོད་ནའང། སྨན་རྩིས་ཁང་གི་ལོ་ཐོ་རྒྱས་པ་དུས་འཁོར་གྱི་སྐར་རྩིས་ལུགས་ལྟར་བཟོས་ཡོད་པས། དཔལ་དུས་འཁོར་གྱི་དགོངས་པ་བོད་ཟླ་གསུམ་པ་ནས་ལོ་མགོ་འཛིན་ཚུལ་དེ། སྨན་རྩིས་ཁང་རང་གིས་ལག་ལེན་ངོ་མ་གི་ཐོག་ནས་ལོ་མགོ་འཛིན་པ་གི་རིང་ལུགས་ཡིན་པ་འགྲེལ་བརྗོད་གནང་གི་འདུག། རེད་བ། ད་ང་ཚོས་གང་ཡིན་ཟེར་ན་ལག་ལེན་ངོ་མ་ཁོ་རང་འདི་བྱེད་དུས་ང་ཚོ་རྐང་གཅིག་གི་རྩིས་ཀྱི་སོ་སོས་ཀྱི་སྟག་ལོང་གཏོང་མ་གཏོང་དང་གཅིག་གི་དུས་འཁོར་འདི་བྱས་བྱས་ང་རང་ཚོའི་རྩིས་ཀྱི་ངོ་བོ་ཐོག་ནས་བོད་ཟླ་གསུམ་པ་རྐང་བརྩིས་ཡོད་རེད། ད་ཡང་ང་ཚོ་ཡོངས་གྲགས་ཀྱི་འགྲོ་དགོས་རེད་བ་ཡོངས་གྲགས་ལས་ཕྱིན་པའི་ཁ་ཐུག་ལ་ཡ་ཨ་ནི་བོད་རྒྱལ་པོའི་ལོ་གསར་བྱས་བྱས་ནས་བོད་ཟླ་དང་པོའི་གི་དེ་བྱེད་དུས་བོད་ཟླ་དང་པོའི་ཚེས་གཅིག་ལ་ཡ་དེ་བཟུང་དེ་རེད་བ།
བོད་ཀྱི་ལོ་གསར་ནི་བོད་རྒྱལ་དགུ་པ་སྤུ་དེ་གུང་རྒྱལ་གྱི་རིང་རྒན་མོ་བལ་མའི་ཟླ་རྩིས་ཞེས། ཟླ་བའི་དཀར་ཆའི་འཕེལ་འགྲིབ་དང་རྒྱུ་སྐར་གྱི་འཁོར་འགྲོས་ལ་བརྟེན་ནས། ལོ་འཁོར་མཚམས་ཀྱི་དུས་རྟགས་དེ་ལྷོ་ཁ་ཡར་ལྷ་ཤམ་པོའི་ཁམ་སྡོང་ལ་མེ་ཏོག་ཤར་བ་ཟླ། གཅིག་གི་དུས་ཆེན་གཏོང་སྲོལ་བྱུང་བ་ནི་བོད་ཀྱི་ལོ་སར་གཏོང་སྲོལ་ཐོག་མ་དེ་ཡིན་པ་དང། ཡང་དུས་རབས་བརྒྱད་པའི་ནང་བོད་རྒྱལ་ཁྲི་སྲོང་ལྡེའུ་བཙན་གྱི་སྐབས་བོད་ཟླ་བཅུ་གཉིས་པའི་ཚེས་པ་གཅིག་གི་ཉི་མ་ལོ་མགོ་འཛིན་པ་ནི་རྒྱ་ནག་གི་སོ་ནམ་ལོ་སར་དང་དུས་མཉམ་དུ་འདོད་མཁན་དང། ཕྱིས་སུ་རྒྱ་ནག་གི་ཡུལ་ཁམས་ཧོར་གྱིས་དབང་བསྒྱུར་གྱི་སྐབས་རྒྱ་ནག་གི་ཧོང་ལི་དང་བོད་ཟླ་དང་པོ་དུས་མཉམ་པར་བརྟེན་བོད་ཀྱི་རྩིས་པ་ཚོས་བོད་ཟླ་ལ་ཧོར་ཟླ་ཞེས་བཏགས་ནས་ཨེ་ཤེ་ཡ་གི་ཡུལ་ཁམས་སྤྱི་དང་འདྲ་བར་བོད་ཀྱི་ཡུལ་གྲུ་མང་བོ་ཀྱང་ལོ་སར་གཏོང་སྲོལ་བྱུང་ཡོད་ནའང། བོད་ནང་རྩིས་ལ་མཁས་པ་ཧ་ཅང་མང་བོ་བྱོན་པ་རྣམས་ཀྱི་ལུགས་སོ་སོ་བ་ལྟར། ལོ་གསར་གྱི་ལོ་འགོ་འཛིན་ཚུལ་ཀྱང་མི་མཐུན་པ་སྣ་ཚོགས་འབྱུང་གི་ཡོད་ཅིང། འགྲོ་ཕན་སྨན་རྩིས་ཁང་ནི་ཕུག་པ་ལྷུན་གྲུབ་རྒྱ་མཚོའི་ལུགས་སོར་བཞག་ལྟར་ཕེབས་ཀྱི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཉེ་ཆར་རྒྱ་ནག་གཞུང་ཕྱོགས་ནས། བོད་ནང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་ཟེར་བ་དེ་བསྐྱར་ནན་དང་བོད་བརྒྱུད་ནང་བསྟན་གླིང་གི་བསླབ་གཞིའི་ནང་རྒྱ་ནག་གི་ཆབ་སྲིད་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པ་དང། འབྲེལ་ཡོད་དཔྱད་ཞིབ་པས་དེའི་རིགས་ནི་རྒྱ་ནག་གཞུང་གི་བེད་སྤྱོད་མི་སྣ་གསོ་སྐྱོང་བྱ་ཐབས་ཤིག་ཡིན་པའི་སྐོར་གསུངས་པའི་ཐད་རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ལ་གསན་རོགས་གནང།
འདས་པའི་ལོ་ཤས་ནང་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་ཟེར་བའི་ཐབས་ཇུས་ཐོག་ཤུགས་སྣོན་རྒྱག་བཞིན་ཡོད་པ་ལྟར་ཕྱི་ཟླ་གཉིས་པའི་ཚེས་གསུམ་ཉིན་ཀྲུང་གོའི་བོད་ལྗོངས་དྲ་བ་ཟེར་བས་གནས་ཚུལ་སྤེལ་བར་ཕྱི་ཟླ་དང་པོའི་ཚེས་སོ་གཅིག་ཉིན་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས།

སློབ་གཉེར་བ་དག་གི་ཆ་རྐྱེན་གཙོ་བོ་ཁག་ནི་དམར་ཤོག་ཚོགས་པའི་འགོ་ཁྲིད་ལ་བརྩི་བཀུར་བྱེད་མཁན་དང་སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་ལ་དགའ་ཞེན་ཡོད་མཁན། མེས་རྒྱལ་གོང་བུ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ལ་སྲུང་སྐྱོང་བྱེད་མཁན། ཁ་བྲལ་ལ་ངོ་རྒོལ་བྱེད་མཁན་བཅས་ཡིན་སྐོར་བཀོད་ཡོད་པ་མ་ཟད། ཡིག་རྒྱུགས་ཀྱི་ནང་དོན་དུ་ནང་བསྟན་རིག་པ་དང་སྲིད་ཇུས་དང་ཁྲིམས་སྲོལ་ཤེས་བྱ།

བོད་ཀྱི་ལོ་གསར་ལ་ཉེ་བ་དང་བརྟེན་རྒྱ་ནག་གཞུང་གི་མི་སྣས་བོད་ཀྱི་དགོན་སྡེ་ཁག་གི་གྲྭ་བཙུན་ཚོར་འཚམས་འདྲི་དང་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་བྱ་དགོས་པའི་སྐུལ་འདེད་ཤུགས་ཆེ་རུ་བཏང་བའི་གནས་ཚུལ་ཐོན་ཡོད་པ་རེད། བོད་ནང་གི་བོད་མི་ཞིག་གིས་བརྗོད་པར་བོད་བརྒྱུད་ནང་བསྟན་སློབ་གླིང་དུ་སྔོན་ནས་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོའི་སློབ་ཚན་ཡོད་ནའང། ད་ལྟའི་ཆར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གི་བསམ་བློ་ཟེར་བ་སོགས་ཁ་སྣོན་བྱས་ཏེ་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་ལྟ་གྲུབ་ཀྱི་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་སྐོར་འགྲེལ་བརྗོད་གནང་ཡོད། ཡང་སྔོན་མ། ནང་བསྟན་སློབ་གླིང་དུ་སློབ་གཉེར་གནང་མྱོང་མཁན། མིང་བཤད་འདོད་མེད་པའི་དགེ་བཤེས་ཤིག་གིས་འདི་སྐོར་གསུངས་པར། སྔོན་མ་པཎ་ཆེན་རིན་པོ་ཆེ་མཆོག་གིས་ནང་བསྟན་སློབ་གླིང་འཛུགས་དགོས་པའི་དམིགས་ཡུལ་ནི་བོད་ཀྱི་ནང་ཆོས་བསྐྱར་གསོའི་ཆེད་ཡིན་པ་གསུངས་སོང། སློབ་གླིང་དེ་ནི་གྲུབ་མཐའ་ཚང་མ་ཚུད་པའི་ཆོས་ལུགས་རིས་མེད་ཀྱི་ཐོག་ནས་ནང་ཆོས་སློབ་གཉེར་གནང་ཡུལ་ཞིག་ཡིན་ཞིང་སྔོན་མ་པཎ་ཆེན་རིན་པོ་ཆེ་མཆོག་བཞུགས་དུས་ནང་བསྟན་སློབ་གླིང་དེར་གངས་ཅན་རིག་བརྒྱའི་སྒོ་འབྱེད་ལྡེ་མིག་ཅེས་ནང་ཆོས་གཙོ་བོར་གྱུར་པའི་བོད་ཀྱི་རིག་གནས་དག་དང་དེང་དུས་ཀྱི་ཤེས་རིག་དང་འབྲེལ་ཡོད་རྒྱ་ནག་གི་ཁྲིམས་ལུགས་བཅས་ཤེས་བྱ་སྣ་འདུས་ཀྱི་སློབ་དེབ་རྩོམ་སྒྲིག་གནང་ཡོད་མོད། འོན་ཀྱང་ཆོས་མེད་སྨྲ་བའི་དམར་ཤོག་གཞུང་གིས་དེང་སྐབས་རྒྱ་ནག་དམར་ཤོག་གི་ལྟ་གྲུབ་གཞིར་བཞག་ཐོག་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་ཟེར་བའི་སྲིད་ཇུས་ལག་བསྟར་བྱེད་པ་དེ་ནི་ནང་བསྟན་སློབ་གླིང་འདི་གསར་འཛུགས་བྱེད་དགོས་དོན་གྱི་དམིགས་ཡུལ་དང་འགལ་འདུག་ཅེས་གསུངས་སོང། གཞན་ཡང་སི་པན་དུ་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་པེ་ཅིན་ནང་བསྟན་སློབ་གླིང་དེ་ནི་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་བཅུ་པ་མཆོག་གིས་དགོངས་པ་རྒྱ་ཆེན་པོར་བཞེས་ཏེ་བཙུགས་པ་ཞིག་ཡིན་ན་ཡང། དེང་སྐབས་རྒྱ་ནག་གཞུང་གིས་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་ཆེད་དུ་བེད་སྤྱོད་གཏོང་བཞིན་ཡོད་པས་ཐེངས་འདིའི་བརྡ་ཁྱབ་ནང་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་འདུན་དག་བཤད་ཡོད་པ་དེས་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་སློབ་གླིང་དེ་དག་བོད་ཀྱི་རིག་གཞུང་ཆེད་མ་ཡིན་པར་དམར་ཤོག་གཞུང་གི་ཆེད་དུ་བེད་སྤྱོད་མི་སྣ་གསོ་སྐྱོང་བྱེད་ཆེད་ཡིན་པའི་བརྡ་ལན་གསལ་བོ་ཞིག་རེད་ཅེས་གསུངས་སོང། ད་རྒྱ་ནག་དམར་ཤོག་གཞུང་གིས་བརྡ་ལན་འདྲ་བོ་ང་ཚོ་ག་རེ་སྤྲད་ཀྱི་རེད་ཟེར་ན་རྒྱ་ནག་དམར་ཤོག་གཞུང་གིས་བོད་ཀྱི་རིག་གཞུང་གི་ཆེད་དུ་བོད་ཀྱི་ཆོས་ལུགས་ཀྱི་ཆེད་དུ་ད་སློབ་གླིང་འདིའི་ནང་ལོགས་ལ་ནས་སློབ་མ་སྡུད་གི་ཡོད་ཡ་དང་དེ་འདྲ་མིན་པ་དེ་བརྡ་ལན་གསལ་བོ་ཅིག་སྤྲད་ཡོད་པ་རེད། ཉེ་བའི་ལོ་ཤས་ནང་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་ཞེས་བརྗོད་ནས་བྱེད་ཐབས་སྣ་ཚོགས་ཐོག་ནས་ཤུགས་སྣོན་རྒྱག་བཞིན་ཡོད་ཀྱང། ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་བ་ཟེར་བའི་གནད་དོན་འདི་དང་འབྲེལ་བའི་ཐད་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཨ་རིའི་ནང་གི་དགེ་རྒན་ཆེན་མོ་བ་ཞྭ་མེན་ལགས་ལ་འདི་ག་རླུང་འཕྲིན་ཁང་གིས་བཅར་འདྲི་བྱས་པར་ཁོང་གིས་ཞི་ཅིན་ཕིང་གིས་དེང་སྐབས་བོད་བརྒྱུད་ནང་བསྟན་ཁོ་ན་མིན་པར་ཁ་ཆེའི་ཆོས་ལུགས་དང་ཡེ་ཤུའི་ཆོས་ལུགས་བཅས་ཚང་མ་ཀྲུང་གོ་ཅན་དུ་བསྒྱུར་དགོས་ཞེས་བརྗོད་བཞིན་པ་དང་ཀྲུང་གོ་ཅན་ཟེར་བའི

སྙན་གྲགས་ཆེ་བའི་མི་སྣ་དེ་རིགས་མེད་པ་དང་ཆོས་མེད་སྨྲ་བའི་དམར་ཤོག་གཞུང་གིས་ཆོས་ལུགས་ཀྱི་དབུ་ཁྲིད་གསོ་སྐྱོང་བྱེད་རྒྱུ་ཟེར་བ་ནི་དགོད་བྲོ་བའི་གནས་ཚུལ་ཞིག་རེད་ཅེས་གསུངས་ཡོད་པ་རེད།
རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ང་གི་ཐོས་ཡིན། ཞུ་ནི་ཡིན་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་རྒྱུད་ཀྱི་མེ་སི་ཀོ་ཡུལ་ནས་ཁྲིམས་འགལ་གྱིས་ཨ་རིའི་ནང་དུ་གནས་སྤོའི་ཆེད་དུ་འཛུལ་ཞུགས་བྱེད་མཁན་གྱི་རྒྱ་རིགས་ཇེ་མང་དུ་འགྲོ་བཞིན་ཡོད་པ་རེད། CBS ཞེས་པའི་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་བཞི་ཉིན་གནས་ཚུལ་སྤེལ་བའི་ནང་དུ། ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་སུ་ཨ་རིའི་ནང་དུ་གནས་སྤོའི་ཆེད་དུ་ཡོང་མཁན། དེར་སྔ་བྱུང་མྱོང་མེད་པའི་གྲངས་འབོར་མང་དུ་འགྲོ་བཞིན་འདུག་ལ། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོར། ཨ་རིའི་སྒོ་ཁྲལ་དང་ས་མཚམས་སྲུང་སྐྱོབ་ལས་ཁུངས་ཀྱིས་ཐོ་འགོད་བྱས་པའི་ནང་དུ། ལྷོ་ཕྱོགས་ས་མཚམས་བརྒྱུད་དེ་ཨ་རིའི་ནང་དུ་འཛུལ་ཐབས་བྱེད་མཁན་མི་གྲངས་ས་ཡ་གཉིས་དང་ཕྱེད་ཀ་ཙམ་བྱུང་ཡོད་པ་རྣམས། འཕྲལ་དུ་བཀག་སྐྱིལ་དོ་དམ་བྱས་པའམ་ཕྱིར་སློག་བཏང་བ་སོགས་བྱས་ཡོད་པ་རེད། ས་མཚམས་བརྒལ་ནས་མེ་སི་ཀོ་རྒྱལ་ཁབ་ནས་ཨ་མེ་རི་ཀའི་ནང་འཛུལ་ཐབས་བྱེད་མཁན་ཤོག་ཁག་ཕལ་ཆེ་བ་ནི་རྒྱ་རིགས་ཡིན་པ་དང། རྒྱ་རིགས་དེ་དག་ས་མཚམས་ཀྱི་ར་བ་ནས་སྤྱི་ལེ་དྲུག་ཅུ་ཙམ་གྱི་ས་ནས་ཨ་མེ་རི་ཀའི་སན་དེ་ཨ་གོ་གྲོང་ཁྱེར་ནང་འཛུལ་ཐབས་བྱེད་ཀྱི་ཡོད་པ་རེད། དེ་ནི་ཨ་མེ་རི་ཀའི་ནང་དུ་ཁྲིམས་འགལ་གྱིས་འཛུལ་མཁན་ཚོར་འགྲོ་ལམ་གསར་བ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། རྒྱུན་དུ་ཉི་མ་ཤར་བ་དང་མཉམ་དུ་ཨ་མེ་རི་ཀའི་ནང་ཁྲིམས་འགལ་གྱིས་ཡོང་མཁན་རུ་ཁག་དང་པོ་དེ་ཨ་མེ་རི་ཀ་དང་མེ་སི་ཀོ་ཡུལ་གཉིས་ཀྱི་ས་མཚམས་སུ་དྭངས་ལྕགས་ཀྱིས་བཟོས་པའི་ར་བ་བརྒྱུད་ནས་ཡོང་བཞིན་པ་མཐོང་རྒྱུ་ཡོད་པ་རེད། སི་བྷི་ཨེ་སི་གསར་འགྱུར་ལས་ཁུངས་ཀྱིས་རྒྱ་ནག་གི་རྒྱ་རིགས་དེ་འདྲ་མང་བོ་ཞིག་རིང་ཚད་སྤྱི་ལེ་བདུན་སྟོང་ལྷག་ནས་ཡོང་བཞིན་པ་དེ་ནི་ཧང་སངས་དགོས་པ་ཞིག་རེད་ཅེས་བརྗོད་ཡོད་པ་རེད། རྒྱ་མི་ཁག་གིས་གཙོ་བོ་དེ་རང་དབང་གི་ཆེད་དུ་ཡོང་བ་ཡིན་ཚུལ་དང། ཡང་འགའ་ཞིག་གིས་རྒྱ་ནག་ནང་དུ་ཏོག་དབྱིབས་ནད་ཡམས་ཁྱབ་པའི་རྗེས་སུ། སྒེར་གཉེར་ཚོང་ལས་ཁག་བསྡུས་པ་ནས་དཔལ་འབྱོར་གྱི་ཆ་ནས་མ་འོངས་པའི་མདུན་ལམ་མེད་པའི་རྐྱེན་གྱིས་ཨ་མེ་རི་ཁའི་ནང་དུ་ཡོང་བ་ཡིན་ཚུལ་ཀྱང་བརྗོད་ཡོད་པ་རེད་ཨ་མེ་རི་ཁའི་གྲོས་ཚོགས་ནང་དུ་ས་མཚམས་བཀག་སྡོམ་དང་སྐྱབས་བཅོལ་གྱི་གནད་དོན་ཐད་ཨར་སྒོར་ཐེར་འབུམ་ཉི་ཤུ་ཙམ་གཏོང་རྒྱུའི་ཁྲིམས་འཆར་གསར་བ་ཞིག་གཏན་འབེབས་ཡོང་ཐབས་བྱེད་ཀྱི་ཡོད་ཀྱང་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་ཚོགས་མི་ཁག་ཅིག་གིས་དེར་རྒྱབ་སྐྱོར་བྱེད་མིན་ཐད་ལ་ཐེ་ཚོམ་ངང་ཡོད་པ་རེད་གལ་སྲིད་གྲོས་ཚོགས་ནང་ཁྲིམས་གཞི་གཏན་འབེབས་བྱུང་ན་ཉི་མ་དགུ་བཅུའི་ནང་ཚུད་དུ་ཆབ་སྲིད་སྐྱབས་བཅོལ་ཐག་གཅོད་བྱ་དགོས་པ་དང། ཡང་མི་འབོར་གྱི་གྲངས་ཀ་ངེས་ཅན་ཞིག་ལོངས་ཚེ། མཐའ་མཚམས་སྲུང་སྐྱོབ་ཉེན་རྟོག་པས་གཞིས་སྤོའི་མི་སྣ་དེ་དག་ཕྱིར་སློག་བྱེད་ཆོག་པ་ཡང་ཡིན་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། རྩོམ་པ་པོ་འོད་ཟེར་ལགས་ཀྱིས། རྒྱ་ཡིག་གིས་བྲིས་པའི་རྩོམ་ཡིག། ང་ཚོས་ལྷ་འབྲུམ་གླེང་སྐབས་གང་ཞིག་གླེང་གི་ཡོད་དམ་ཞེས་པའི་ཚན་པ་བཞི་བ། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་ཕྲེང་དྲུག་པ་དང། ལྷ་འབྲུམ་ཞེས་པའི་དུམ་བུ་བཞི་བ་དེ། རྡོ་རྗེ་མཚོས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་རྡོ་རྗེ་མཚོ་ཡིན། ད་གོང་ནས་ངོ་སྤྲོད་བྱས་པའི་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག། ང་ཚོས་ལྷ་འགྲམ་བླངས་པའི་སྐབས་གང་བླངས་ཀྱི་ཡོད་དམ་ཞེས་པའི་མཚན་པ་མངའ་བ། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་འཕྲང་དཀྲུགས་པ་དང་ལྷ་འགྲམ་ཞེས་པའི་དོན་བོད་བཞི་བ་དེ་རྩོམ་པ་པོ་ཁོང་གིས་ངོ་སྤྲོད་གནང་དོན། རིགས་རུས་ཇོ་དག་དབང་ཤོའུ་ཅན་ཞིང་བདག་དང་ཅུང་ཅའོ་ཡི་སྒོས་རིན་ཅེན་ཞི་རྒྱུའི་ཚུལ་མཆིས་པའི་བུ་སྤུ་བྱོས།

པེ་ཅིང་གི་གནའ་ཤུལ་གྲགས་ཅན་དཔེར་ན་ཡོན་མིང་ཡོན་སོགས་པར་གཟིགས་སྐོར་ལ་ཕེབས་པ། ཕུན་སུམ་ཚོགས་པའི་གསོལ་སྟོན་གཟབ་རྒྱས་ལ་ཕེབས་ཏེ་འཁྲབ་སྟོན་ལ་གཟིགས་པ། སྐུ་ངལ་གསོ་བའི་དུས་ཚོད་ཡོད་ཚད་བེད་སྤྱོད་གནང་ནས་སྐུ་མགྲོན་ལ་མཇལ་འཕྲད་གནང་བ་སོགས་གནང་ཡོད། པཎ་ཆེན་རིན་པོ་ཆེའི་སྐུ་སྒེར་ནས་བྱས་ན་གོང་མ་གཙོ་བོར་གྱུར་བའི་རིམ་པ་འདྲ་མིན་གྱི་དཔོན་རིགས་ལ་གསུང་ཆོས་བཀའ་དབང་གནང་ནས་སྡུག་བསྔལ་ལས་གྲོལ་བའི་ཐར་ལམ་དུ་འཁྲིད་གནང་བའི་དོན་དུ་ཡིན་པ་སྨོས་མེད་རེད། འོན་ཀྱང་འདི་ལྟ་བུའི་མི་ཚོགས་མང་ལ་གཞི་རྒྱ་ཆེ་བའི་བྱེད་སྒོར་བཞུགས་པ་འདིས་ཏན་ཏན་སྐུ་ངལ་ཆེན་པོ་དང་འོ་བརྒྱལ་ཆེན་པོ་བྱུང་ཡོད་ཀྱི་རེད། ཧབ་ཁིན་སི་གིས་བྲིས་པ་བཞིན་བདུན་ཕྲག་ཁ་ཤས་རྗེས་སྤྱི་ལོ་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་ལོའི

十月二十四日感觉不适，十一月一日。 ཞྭ་སྒབ་པའི་ཚིག་ཐོར་གཞིགས་ན་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་ཕྲེང་དྲུག་པ་ནི་བོད་ཀྱི་ལོ་རྩིས་བཞིན་ཟླ་བ་བདུན་པའི་ཚེས་ཉེར་གཅིག་ཉིན་རུ་ཧི་ལ་ཕེབས་པ་དང་ཟླ་དགུ་བའི་ཚེས་གཅིག་ཉིན

གསུངས་ཏེ་དྲན་མེད་དུ་བརྒྱལ་བ་དང་བརྒྱལ་སངས་པའི་རྗེས་ཉིན་ཞག་མང་པོར་རྒྱ་དང་བོད་ལུགས་ཀྱི་མཆོད་འབུལ་ཞིབ་རྒྱས་མཛད་པ་ཞེས་བྲིས་གནང་འདུག་ལ། གསེར་སྲང་སྟོང་ཕྲག་བདུན་ལས་གྲུབ་པའི་སྐུ་གདུང་བཞུགས་ཡུལ་མཆོད་རྟེན་དང་འདྲ་པར་ང་འདྲ་མ་ཞེས་པའི་གསེར་སྐུ་བཞེངས་ཡོད། ད་དུང་ཧྭང་སི་དགོན་པར་ན་བཟའ་བཞུགས་པའི

དུས་ཡུན་ལོ་ཤས་ཙམ་གྱི་རྗེས་གཞི་ནས་གདན་ས་བཀྲ་ཤིས་ལྷུན་པོ་དགོན་དུ་ཕེབས་འབྱོར་བྱུང་ཡོད། འདི་ལས་ལྷག་པ་མེད་པའི་མི་རྟག་པའི་རྣམ་པ་དང་འདི་ལས་ལྷག་པ་མེད་པའི་རྫུ་འཕྲུལ་དེ་བས་ཀྱང་དཔོག་དཀའ་བའི་ཡིད་སྐྱོའི་ལམ་བུ་ཞིག་དང་དེ་ཡང་དམྱལ་བ་ནས་ཐར་བ་བཞིན་ཆགས་ཡོད། འདི་ནི་དངོས་གནས་ལོ་རྒྱུས་ཐོག་ཡ་མཚན་ཆེ་བའི་ལེ་དབར་སྟོང་གི་ས་ཐག་ལ་ཤི་བར་སྐྱོད་པའི་འགྲེལ་བཤད་རང་རེད། བོད་མི་ཚོར་གང་ཐོབ་ཡོད་པ་རེད་དམ།

དམག་རོགས་ཀྱི་མིང་ཐོག་ནས་བོད་དམག་དང་མཉམ་དུ་དམག་འཐབ་བྱས་ཏེ་གོར་དམག་ཕམ་ཉེས་བཏང་བ་རེད། དེའི་རྗེས་གོང་མ་ཆན་ལུང་གིས་གནས་བབ་དང་བསྟུན་ནས་བོད་ནང་ལས་དོན་བྱེད་ཕྱོགས་སྐོར་གྱི་སྒྲིག་ཡིག་དོན་ཚན་ཉེར་དགུ་ཟེར་བ་ཞིག་བཏོན་ཡོད། དོན་ཚན་དང་པོ་དེ་རང་ནི་གལ་ཆེར་བརྩིས་ཏེ་བརྗོད་པའི་གསེར་བུམ་དཀྲུག་པ་ཟེར་བ་དེ་ཡིན་ཞིང། མཐོ་སྒང་བོད་དང་སོག་པོའི་བླ་སྤྲུལ་ཆེ་ཁག་གི་ཡང་སྲིད་ངོས་འཛིན་ཞུ་ཆེད་ཆེད་མངགས་བཟོས་ཏེ་བསྐུར་བའི་གསེར་བུམ་དཀྲུག་བྱེད་དེ་ཡིན་པ་དང། མཐར་མན་ཇུའི་ཆིང་གི་གོང་མས་ངོས་འཛིན་གཏན་འཁེལ་བྱ་རྒྱུ་དེ་རེད། འོན་ཀྱང་དེ་སྔ་ཧོང་ཁོང་གྲོང་ཁྱེར་མཐོ་སློབ་ནས་ཡིན་པའི་སློབ་དཔོན་ལིའུ་ཧན་ཁྲེང་གིས་ལོ་རྒྱུས་ཀྱི་ཡིག་ཚགས་ལ་ཞིབ་འཇུག་གནང་སྟེ་སྒྲིག་ཡིག་དོན་ཚན་ཉེར་དགུ་འདི་ནི་རྒྱ་ནག་གུང་ཁྲན་དམར་ཤོག་གིས་བོད་རིག་པའི་ཁྱབ་ཁོངས་སུ་དྲིལ་བསྒྲགས་བྱེད་པའི་རྒྱ་ནག་ལ་བོད་ཀྱི་བདག་དབང་ཡོད་པ་བརྗོད་པའི་གལ་ཆེའི་ར་སྤྲོད་ཀྱི་གཞུང་ཁྲིམས་ཟེར་བ་ཡིན་སྐོར་བརྗོད་ཀྱི་ཡོད། འོན་ཀྱང་འདིས་ཁུངས་གཏུགས་སའི་རྒྱ་ཡིག་གི་མ་ཡིག་མེད་པ་མ་ཟད་ཐ་ན་ཡིད་ཆེས་རུང་བའི་བོད་ཡིག་གི་མ་ཡིག་ཀྱང་མཐོང་རྒྱུ་མེད་པ་རེད་ཅེས་བཀོད་ཡོད། སྐད་ཆ་དུམ་བུ་འདི་ཁོང་གི་དེབ་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞེས་པའི་ཤོག་གྲངས་ལྔ་བརྒྱ་ར་དགུ་བཅུ་གོ་བདུན་གྱི་ཐོག་བཀོད་ཡོད། གསན་མཁན་རྣམ་པ། ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་བསྲིང་བྱས་ཟིན་པ་ཡིན། རྩོམ་ཡིག་འདིའི་ནང་དོན་རྩོམ་པ་པོ་ཁོང་གི་གཟིགས་ཚུལ་ཡིན་པ་ལས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་ཀྱི་མེད། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོལ་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་བཀོད་སྒྲིག་དང་རྒྱང་བསྲིང་བྱེད་མཁན་གལ་ཐུག་དང།